ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ། རྣམ་པ་ཚོ་སྐུ་ཁམས་གསལ་ཐང་ཡོད་པའི་རེ་བ་ཞུ་གི་ཡོད་ང་བསྟན་འཛིན་ནོར་བཟང་ཡིན། དེ་རིང་གི་ལས་རིམ་འདིའི་ནང་ལ་ཡཱ། བོད་མི་མང་ས་སྐྱའི་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་ལྷན་དུ་དཔལ་ས་སྐྱའི་ཁྲི་འཛིན་ཞེ་གསུམ་པའི་ཁྲི་འདོན་མཛད་སྒོའི་སྐོར་ལ་ཡཱ་གླེང་མོལ་ཞུ་གི་ཡིན། སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡས་དང་ད་ལྟ་གོང་དུ་ཞུས་པ་ནང་བཞིན། ཟླ་བ་འདིའི་ཕྱི་ཚེས་བཅུ་དྲུག་དང་བཅུ་བདུན་བཅས་ཉིན་གྲངས་གཉིས་རིང་ལ་ཡ་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེ་མངའ་སྡེའི་པུ་རུ་ཝ་ལ་གྲོང་ཁྱེར་ནང་རྟེན་གཞི་བྱས་པའི་དཔལ་ས་སྐྱའི་མ་དགོན་ཐུབ་བསྟན་རྣམ་རྒྱལ་གླིང་དུ། ཁྲི་འཛིན་ཞེ་གསུམ་པའི་ཁྲི་འདོན་མཛད་སྒོ་འཚོགས་གྲུབ་པ་ཞིག་ཆགས་བསྡད་ཀྱི་ཡོད་རེད། སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་ཐོག་མར་ངས་འདི་བཀའ་འདྲི་ཞུ་གི་ཡིན། སྤྱི་ཡོངས་ཀྱི་ད་ཁྲི་འདོན་མཛད་སྒོ་འདི་ག་འདྲས་བྱུང་ཡོད་ན་ལ། ལགས་སོ། ད་ལྟ་དེ་རླུང་འཕྲིན་གསན་མཁན་དད་ཅན་མང་ཚོགས་རྣམ་པ་ཚང་མ་འདི་ལ་ཡ་འཚམས་འདྲི་ཞུ་བ་ཡིན། དེ་ནས་ནའང་ད་དམ་བཏགས་ཡ་ཆེ་ག་རེ་གནང་བ་མ་ཡིན་ང་ཚོ་ད་རེས་སྤྱི་ཟླ་གསུམ་པ་གི་བཅུ་དྲུག་བཅུ་བདུན་གཉིས་དེ་ལ་ཡ་པུ་རུ་ཝ་ལ་ས་སྐྱ་མ་དགོན་ལ་ཡ་ས་སྐྱ་གཞིས་ཆགས་ཡོད་ས་མ་དགོན་ཞེས་པ་ལ་ཡ་དེ་ནས་ང་ཚོ་འདི་ད་ལྟ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་གསེར་ཁྲིར་མངའ་གསོལ་ཞུ་བའི་རྟེན་འབྲེལ་འདི་ལ་བཅར་བ་རེད། འདི་སྐོར་ལ་ཡ་དེ་རིང་ཧ་ལས་པ་ཡག་པོ་བྱུང་སོང་ལ་དེ་ནས

ལའང་ད་ལྟ་འདྲ། དེ་རིང་ང་ཚོ་ཁྲི་པའི་ལམ་ལུགས་ལ་ཡང་འགྱུར་བ་ཞིག་བཏང་རྗེས་ནས་ཁྲི་འདོན་མཛད་སྒོ་གནང་བ་དེ་ཐེངས་མ་གཉིས་པ་དེ་ཆགས་ཡོད་རེད། འདི་བརྗོད་དུས་སྔོན་མའི་གི་ཁྲི་འདོན་གནང་སྟངས་དང་ཉིས་སྟོང་བཅུ་བདུན་ལོའི་ད་ལྟ་ཁྲི་འདོན་གནང་སྟངས་དང་ད་ལྟ་འདིའི་ཁྲི་འདོན་གནང་སྟངས་འདི་ཚོ་མ་འདྲ་བ་ཆེ་བ་ཞུ་རྒྱུ་གང་ཡང་ཡོད་མ་རེད། ཉིས་སྟོང་བཅུ་བདུན་ལོ་དེ་ང་ཚོ་ད་ས་སྐྱའི་ལོ་རྒྱུས་ཀྱི་ཐོག་ནས་སྤྱོད་གཙང་ཆེན་པོ་བྱས། ང་ཚོའི་བཙན་བྱོལ་ནང་ལོགས་ཕེབས་བྱས་ནས་ས་སྐྱའི་ཁྲི་འདོན་དང་པོ་དང

ཁྲི་འདོན་དེ་གི་ལས་རིམ་འདི་ཚོ་ཧྲིལ་བོ་མ་འདྲ་བ་གང་ཡང་ཡོད་མ་རེད་ད་ཡིན་ན་ཡང་དེ་རིང་ང་ཚོ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་དང་སྔོན་མ་ཉིས་སྟོང་བཅུ་བདུན་ནང་ཁྲི་འཛིན་བཞི་བཅུ་ཞེ་གཉིས་པའི་གི་སྐབས་ཀྱི་ཁྲི་འདོན་གཉིས་དེ་ལ་ཏོག་ཙམ་མ་འདྲ་བ་ག་རེ་ཡོད་ཟེར་སོང་ན་སྔོན་མ་ང་ཚོ་ག་ཚོད་མི་ཡག་དེ་འདི་འདྲའི་དཀའ་ངལ་མེད་དུས་ཕྱི་རྒྱལ་ཁག་འདི་རེད་ག་ས་ག་ན་ད་འཛམ་གླིང་ཡོངས་སུ་ལ་ཡ་ང་རང་ས་སྐྱའི་ཆོས་ཀྱི་འབྲེལ་བ་ཐོབ་མཁན་ཆོས་ཚོགས་ཁག་རེད་ད་ག་ན་གན་འབྲེལ་ཡོད་མང་པོ་ཞིག་གི

ལའང་ད་ལྟ་ང་ཚོ་ཁྲི་འཛིན་ལུགས་ནི་ད་ལྟའི་ཁྲི་འཛིན་གྱི་འདིའི་ལས་རིམ་འདི་ང་རང་ཚོ་ད་ས་སྐྱ་པ་ཞིག་ཡིན་པའི་ཆ་ནས་བལྟས་པ་ན་ཧ་ལས་པ་གི་ང་ཚོ་གལ་ཆེན་པོ་རེད་གནད་འགག་ཆེན་པོ་ཞིག་རེད་བསམ་གྱི་འདུག་ད་རྩ་བའི་གི་ང་ཚོ་འདི་ཁྲི་འཛིན་ལམ་ལུགས་འདི་དེ་རིང་ཁྲི་འཛིན་བྱེད་འདོད་ཚང་མ་དེ་མ་འོངས་པ་ལ་ང་ཚོ་འགྲོ་ལུགས་འགྲོ་སྟངས་དང་མ་འོངས་པ་ལ་ང་ཚོ་སྐྱབས་མགོན་གོང་མ་ཁྲི་ཆེན་ཉིད་ཀྱིས་ང་ཚོ་ད་ལམ་སྟོན་དང་མ་འོངས་པ་ལ་ང་ཚོ་འུར་མ་ཐོན་ནས་སངས་རྒྱས་ཀྱི་བསྟན་པ་ལ་ཡ

ད་ཐུན་ཐུན་ཅི་ཡག་འདི་ཚོ་ལས་ནི་འདི་ང་ཚོ་མུ་མཐུད་འདི་འདོར་ང་ཚོ་ཁུངས་ཡོད་པའི་ཞུགས་ལ་ཡ་ཨ་ནི་མུ་མཐུད་ནི་འདི་ལམ་སྟོན་འདི་ཚོ་ང་ཚོ་ལག་ལེན་བསྟར་འདི་འདྲ་བྱེད་ཐུབ་ན་གལ་སྲིད་མ་འོངས་པ་ལ་ང་ཚོ་ད་འདི་འདྲ་ཅིག་ག་ཚོད་ང་ཚོ་ལག་ལེན་འདི་དངོས་སུ་བསྟར་བྱས་ན་འདི་འདྲ་ཡོང་གི་ན་ཡང་ང་ཚོ་དཀའ་ངལ་འདི་འདྲ་གང་ཡང་མེད་པ་འགན་ཨ་ནི་ཅིག་ཡག་པོ་ཅིག་ཡོང་ཐུབ་ཡ་ལ་འདི་གལ་ཆེན་པོ་ཤོས་ཅིག་ང་ཚོ་ཆགས་ཡ་རེད་བསམ་གི་འདུག་བྱས་ཙང་འདི་ཅིག་གི་འདི་ལྟར་ང་ཚོ་ས་སྐྱ་པ་ཆོས་བརྒྱུད་ཀྱི་རྣམ་པ་ཡོངས་ཀྱིས་གལ་ཆེན་པོ་བཏོན་ཡ་བརྩི་དགོས་རེད་ད་འཛམ་བུ་གླིང་ཤར་ལྷོ་ནུབ་བྱང

ནས་བསྐུར་ཐུབ་པ་ཞེས་བྱ་བ་དང་ཨ་ནི་ད་ནང་བཞིན་གི་ད་ནི་ཨ་ནི་དེ་གི་ཐོག་ནས་ང་ཚོ་དཀའ་ངལ་ཤུགས་ཀྱིས་འཕྲད་པ་རེད་དེ་ད་གཙོ་ཆེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་ད་ནི་སྐྱབས་མགོན་གོང་མ་ཁྲི་ཆེན་རིན་པོ་ཆེ་ནས་ངོར་ཀླུ་ལྡིང་མཁན་ཆེན་རིན་པོ་ཆེ་ནི་ད་ཨ་ནི་ད་ནང་བཞིན་ང་ཚོ་ས་སྐྱ་པ་གི་བསྟན་བདག་བླ་ཆེན་རེད་ཨ་ནི་ད་ནང་བཞིན་ཆོས་བརྒྱུད་རིས་སུ་མ་ཆད་པའི་བསྟན་བདག་བླ་ཆེན་ཚང་མ

འོ་ལགས་སོ། ཨ་ད་ལྟ་འཕྲོས་ནས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་ངས་ད་ལྟ་འདི་ཞིག་བཀའ་འདྲི་ཞུ་གི་ཡིན་རྩ་བའི། ད་ལྟ་གོང་དུ་བཀའ་གནང་སོང་ཁ་སང་སོ་སོས་ད། ལས་རིམ་འདིའི་ཆེད་དུ་ཕར་བཅར་བའི་སྐབས་ལ་ཡ་ཨ་ནི་མང་ཚོགས་མང་པོ་ཅིག་ལ་ཡ། བཅར་འདྲི་ཞུ་བའི་སྐབས་ལ་ཁོང་རྣམ་ཚོས་དེ་ག་རང་གསུང་གི་འདུག་ད་ད་རེས། ཨ་ནི། དཔལ་ས་སྐྱའི་ཨ་ནི་བསྟན་བདག་བླ་ཆེན་ཚང་མ་ཨ་ནི། དབུ་བཞུགས་མཛད་པ་འདི་སྐལ་བ་བཟང་པོ་ཅིག་ལ་ཡ་ཨ་ནི་ངོས་འཛིན་ཅིག་དང་ཚོར་ཤུགས་ཆེན་པོས་གསུང་གནང་གི་འདུག། ཕལ་ཆེར་ད་ད་རེས་ང་ཚོ་ལས་རིམ་གསན་མཁན་འདི་བོད་ཕྱི་ནང་གཉིས་ཀ་ལོགས་ནས། ཨ་ནེ་གཅིག་གིས་ད་རེས་ཁོ་རང་ཚོ་དངོས་སུ་བཅར་ཐུབ་ཡོད་མ་རེད་དེ། ཡིན་ནའི་སེམས་པ་དེ་ལ་ཡ་ཏན་ཏན་ཅིག་བཏང་ཡོད་གི་རེད་དྲན་གི་འདུག་ཨ། ང་ཚོ་རླུང་འཕྲིན་གསན་མཁན་རྣམ་པ་ཚོ་ལ་ཡ། ད་རེས་ཨ་ནེ། རྟེན་འབྲེལ་གྱི་དུས་ཚིགས་འདིའི་ཐོག་ལ་ཡ། ཨ་ནེ། ས་ངོར་ཚར་རྫོང་བཞི་གི་ད་མཁན་བླ་སྤྲུལ། རྣམ་པ་སྐྱེ་བོ་དམ་པ་སུ་སུ་ཕེབས་ཡོད་རེད་ང་ཚོ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན།

དངོས་སུ་འདི་གར་ཕེབས་ཡོད་རེད་ད་ནང་བཞིན་དེ་རིང་འདི་མཛད་སྒོ་དེ་གི་ཐོག་ལ་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་རིན་པོ་ཆེ་དང་ད་ནང་བཞིན་དགའ་ལྡན་ཕོ་བྲང་གི་སྐུ་ཚབ་འདི་གར་ཕེབས་ཡོད་རེད་རང་གཞུང་བཀའ་ཤག་གི་སྐུ་ཚབ་ཕེབས་ཡོད་རེད་སྤྱི་འཐུས་ལྷན་ཁང་སྐུ་ཚབ་ཕེབས་ཡོད་རེད་ཨ་ནི་ད་ནང་བཞིན་གི་ད་དེ་གི་ཕྱོགས་དང་རིས་སུ་མ་ཆད་པ་གི་ད་ང་ཚོ་དེ་གི་བསྟན་བདག་བླ་ཆེན་མང་པོ་གི་ཐུགས་སྨོན་རེད་ད་ནང་བཞིན་གི་ཨ་ནི་དེ་ད་གཟས་ད་མཛད་སྒོ་དངོས་སུ་བཅར་ཐུབ་མཁན་ཡང་མང་པོ་ཡོད་ཕེབས་བཅར་མ་ཐུབ་མཁན་བརྗོད་ནས་མི་ལ་ཅི་བདེ་ཙམ་པ

འོ་ལགས་སོ། དེ་ནས་ངས་བཀའ་འདྲི་ཞུ་ཡ་གཙོ་བོ་གཅིག་འདི་ད་ད་ལྟ་འདི་ཆགས་སྡོད་ཀྱི་ཡོད། ད་རེས་ཨ་ནི། ཚེས་པ་བཅུ་དྲུག་དང་བཅུ་བདུན་ཉིན་གྲངས་གཉིས་རིང་ལ་ཡ་ཨ་ནི། དཔལ་ས་སྐྱའི་ཁྲི་འཛིན་ཞེ་གསུམ་པའི་ཁྲི་སྟོན་མཛད་སྒོ་ཚོགས་པ་འདིའི་ཐོག་ནས་འཁོན་གདུང་གོང་མ། ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ཨ་ནི། ད་ཁྲི་འཛིན་ཞེ་གསུམ་པའི་གསེར་ཁྲིར་མངའ་གསོལ་བ་རེད། ཁྲི་འཛིན་པ་སོ་སོའི་གྱི་ད་ལས་འགན་ད་མ་བཟུང་ནས་ད་ཅིག་གཙོ་བོ་ག་རེ་ཆགས་སྡོད་ཀྱི་ཡོད་རེད་ཨ་ནི་དེ་ལ་འདི་ངོ་སྤྲོད་གནང་རོགས་ཞུ་གི་ཡིན། ལའང་ད་ང་ཚོས་ཁྲི་འཛིན་སོ་སོ་གི་ལས་འགན་རྣམས་མ་ཚང་ན་གཙོ་བོ་དེ་ང་ཚོ་སྐྱབས་མགོན་གོང་མ་ཁྲི་ཆེན་རིན་པོ་ཆེ་གིས་ཐོག་མ་དེ་འདི་ང་ཚོ་ག་རེ་ཟེར་དགོས་རེད་དེ་ཁྲི་པའི་ལམ་སྲོལ་དེ་གསར་སྐྲུན་མཛད་པ་དང་འགྱུར་བ་བཏང་ཡའི་སྐབས་སུ་ལ་ཕོ་བྲང་གཉིས་ཀ་གི་གནས་མིང་གི་ཐོག་ནས་ང་ཚོ་བཀའ་ཡིག་བྱས་ཡོད་རེད་དེ་གི་ནང་ལོགས་ལ་ཁྲི་པ་ཡོང་གི་ཆ་རྐྱེན་དེ་ལ་ཚང་བའི་ཐོག་ནས་ཁྲི་པའི་གི་ལས་ཡུན་འདི་གི་རིང་ལ་ཡང་གནང་དགོས་ཡ་ཁག་ལ་ཡ།

བལ་བོད་ས་མཚམས་མངའ་ཁུལ་ལ་ཡོད་པ་གློ་ནང་ལ་ཡག་ད་ཅིག་ཁ་སང་ང་ཚོ་དེ། རིན་པོ་ཆེ་བརྟན་བཞུགས་གསོལ་འདེབས་སྐབས་ལ་ཡག་གློ་ནས་མི་མང་པོ་ཅིག་ད་སེམས་ཚོར་ཆེན་པོའི་ཐོག་ནས་ཨ་ནི། ས་སྐྱ་གོང་མ་རིན་པོ་ཆེ་རིམ་བྱོན་ནང་ལོགས་ནས་ད། ད་ལྟའི་ཁྲི་འཛིན་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ཨ་ནི་གློ་ལ་ཡག་ད་ཅིག། གློ་ནང་ལ་ཡག་རྗེས་འབྲང་དད་ལྡན་པ་མང་པོ་ཅིག་ཡོད་པ་ཅིག་བཀའ་གནང་གི་འདུག་ཨ་ནི་རིན་པོ་ཆེ་ཅིག་རྒྱ་གར་ནང་ལ་ཡག་བཞུགས་པའི་རིང་ལ་ཡག་ད་ཅིག་མཛད་འཕྲིན་གཙོ་བོ།

ཡང་ཡང་དུ་ད་དེང་དུས་ཀྱི་བཀའ་སྩལ་བར་ད་ཁྱེད་ཀྱི་འགྲོ་སྟངས་ལ་མཐུན་པར་འདི་ལ་སློབ་གྲྭ་བཙུགས་ཡོད་རེད་འདི་གའི་ད་གཙོ་བོ་དེ་དེ་འགོ་ཐུགས་འགན་བཞེས་པའི་ཐོག་ནས་ཨ་འདི་གཙོ་བོ་ལོ་བ་ལོ་ནས་འདི་ཚོ་གནང་ཡ་རེད་ད་ནང་བཞིན་ང་ཚོ་ར་ཇ་པུར་དགོན་པ་གི་ང་ཚོ་གདན་ས་གི་ད་འདི་ཚོ་ཐུགས་འགན་བཞེས་ཡ་གི་མཚོན་པ་བྱས་གཙོ་བོ་འདི་ཚོ་རེད། ཨ་ནི་ད་ནང་བཞིན་གྱི་ད་ཨེ་ཤི་ཡའི་ཁུལ་ཐེ་ཝན་དུ་འདི་ཚོ་ཁུལ་ལས་སིང་ག་པུར་ཐེ་ཝན་སིང་ག་པུར་རེད་ད་ནང་བཞིན་སོག་པོ་ཁུལ་འདི་ཚོ་ཚང་མ་དེ་ལ་ལོ་རྟག་པ་ད་མི་ཡང་དེ་བྱེད་འདི་བྱེད་མ་གཏོགས་ལོ་འཆར་ཅན་ལས་བྱེད་པའི་མཛད་ཟེར་ན་ཨ་ན་ང་ཚོ་ཕུར་སྒྲུབ་གི་མཚོན་པ་བྱས་གི་ད་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་མང་པོ་བྱེད་དབང་ལུང་མན་ངག་འདོན་ཡ་རེད་ཕུ་ཁག་གི་སྐུ་པར་འཚོལ་བ་རེད་འདི་ར་མང་པོ་ཞིག་བྱེད་གནང་དེ་བ་རེད་ལྷག་པར་དུ་ད་འདི་སོག་པོ་ལུང་པ་ལ་ད་ཏིས་ད་བྱེད་བ་རེད་དེ།

ནང་བསྟན་གོང་འཕེལ་གཏོང་ཡག་གི་འདི་ནས་ད་མཛད་འཕྲིན་འདི་འདྲ་གནང་འོས་པ་ལ་ག་གེ་སོག་པོ་ལ་ཨེ་གཙོ་བོ་དུ་བཞུགས་ས་རྒྱ་གར་རང་ལ་བཞུགས་ཏེ་ད་ལོ་རྟག་པ་ཅིག་ཆ་རྐྱེན་ལེགས་པོ་ཅིག་ག་ས་ག་ས་ཕར་ཕྱི་བསྐྱོད་གནང་བྱས་ཙང་ད་ཨེ་ཤི་ཡ་ཁུལ་ཕེབས་བ་རེད་ད་ལྟ་ཡུ་རོབ་དང་ཨ་རི་ད་ནང་བཞིན་ཕར་སོག་པོ་འདི་ཚོ་ག་ས་ག་ལ་ཅིག་ལོ་འཆར་ཅན་ལ་ཕེབས་བྱས་ན་ཨ་འདི་ཚོ་ད་ནང་བསྟན་གོང་འཕེལ་གཏོང་ཡག་རིགས་འདི་འདྲ་གི་དགོངས་པ་བཞིན་ལ་ཡང་ཡང་ཅིག་ཕྱི་བསྐྱོད་གནང་ཡག་ལ་སོགས་པ་འདི་ལ་གནང་འོས་པ་ལ། ལོ་ལོ་སོ། སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་ང་ད་ལྟ་མཐའ་མ་འདི་ཅིག་བཀའ་འདྲི་ཞུ་གི་ཡིན། ད་རེས་ཁྲི་སྟོན་མཛད་སྒོ་འདིའི་ཐོག་ནས་ཨ་ནི་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ཨ་ནི་བཀའ་སློབ་ཕེབས་པའི་ནང་ལ་ཡ་ཨ་ནི་ཅིག་རིན་པོ་ཆེ་མཆོག་གིས་ད་ལྟ་ཁྲི་འཛིན་ལམ་ལུགས་འདི་བསྒྱུར་བཅོས་གནང་པ་འདིའི་སྐོར་ལ་ཡང་བསྐྱར་བཀའ་ཕེབས་གནང་སོང་ལྷག་པར་དུ་ད། ཁ་སང་གི་དུས་ཚོད་དེའི་ཐོག་ནས། ཨ་ནི་མ་འོངས་ཨ་ནི་ཁྲི་འཛིན། ཁྲི་པ་ལ་ཕེབས་མཁན་འཁོན་གདུང་ཚང་མ་བློ་ཡིས་ཨ་ནི། བསྟན་པའི་དོན་དག་ལ་ཡ་ཐུགས་བསྐྱེད་དགོས་དེ་དཔེ་གལ་ཆེན་པོ་ཡིན་པ་སོགས་ཨ་ནི་ཅིག་བཀའ་སློབ། གཞི་རྒྱ་ཆེན་པོ་ཕེབས་སོང། སྐབས་དེ་དུས་སྒང་ལ་ཡ་ཨ་ནི་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་ཕར་ཕེབས་ཡོད་རེད། རིན་པོ་ཆེ་མཆོག་གིས་ད་རིང་གི་བཀའ་སློབ་དེའི་ནང་ལ་ཡ་ད་ཅིག་གལ་གནད་གཙོ་བོ་ཆེ་ཤོས་ཅིག་ག་རེ་རེད་ཅིག་ཕེབས་ཡོད་པ་ངོས་འཛིན་གནང་རྒྱུ་ཡིན་ན།

རྩ་བ་ཉིད་ནས་ཆགས་ཡོད་མ་རེད་ཁོང་ད་ལྟ་གི་ང་ཚོ་ག་རེ་ཟེར་ཁོང་གི་ཅིག་མཛད་པ་ཐོས་མེད་དང་ཁོང་གི་འདི་ད་ལྟའི་བར་དུ་ལ་ང་ཚོ་ཅིག་བསྟན་པར་མི་བྱེད་ཅང་བྱ་བ་དེ་བོད་གངས་ཅན་ཡི་གཞུང་ལ་ཡ་ཨ་འདི་འདྲ་གི་འགྲོ་དོན་ཕན་འདོགས་པ་རྒྱ་ཆེན་པོ་ཡི་འདྲེ་གང་ཡིན་དུས་ཁོང་ད་ལྟའི་གི་གནས་སྟངས་ཐོག་ལ་ང་ཚོ་ཁྲི་པ་ལམ་ལུགས་འགྱུར་བ་གང་ཡང་དགོས་ཡོད་མ་རེད་དེ་མ་འོངས་པར་ནི་ང་ཚོ་ལམ་ལུགས་འདིར་ད་ཁོང་གི

རྣམ་པ་ཚོ་ལས་རིམ་སེམས་པ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས། ཉིས་སྟོང་བཅུ་བདུན་ལོ་ལ་ཡང་ད་ལྟ་ཁྲི་འཛིན་ཞེ་གཉིས་པའི་མངའ་གསོལ་ཞུས་རྗེས་འདུག་སེ་བྱས་ནས་ད་ལྟ་བར་དུ་བལྟ། ཇི་ལྟར་ང་ཚོས་ཚད་དྲག་ཏུ་ལོ་གསུམ་གསུམ་རེའི་ལོ་གསུམ་གསུམ་དེ་གང་ཡིན་ཟེར་ལབ་པ་ཡིན་ན། མཁྱེན་བརྩེ་རྡོ་རྗེ་འཆང་ཆོས་ཀྱི་བློ་གྲོས་ཀྱིས་སྔ་མ་བཀའ་སློབ་གནང་ཡ་གཅིག་ལ་ཡ། འདི་ནི་ཁྲི་འཛིན་གྱི་མཚན་གནས་ཏེ། ལོ་གསུམ་གསུམ་གནང་པ་ཡིན་ན་ངོར་པའི་བླ་ཁག་ནང་བཞིན་བྱས་ནས་གནང་པ་ཡིན་ན་ཡག་པོ་འདུག་གསུངས་དེ་འདྲའི་བཀའ་སློབ་དགོངས་འཆར་གནང་ཡོག་རེད་འདི་ང་ཚོ་བོད་ལ་ཡོད་པའི་སྐབས་ལ་དེ་ལག་ལེན་དུ་འཁེལ་བ་ཅིག་བྱུང་ཐུབ་ཡོག་མ་རེད་དེ་ཡིན་ན་ཡང་ད་ད་ལྟ་ལོ་མང་པོའི་གཞུག་ལ་ཡང་ང་ཚོའི་བླ་མའི་བཀའ་ཇི་བཞིན་དུ་སྒྲུབ་ཐུབ་པ་བྱུང་བ་དེ་ང་ཡིན་ན་ཞེ་དྲག་དགའ་སྤོབས་ཡོད་གང་ལྟར་ཁྲི་འཛིན་ཞེ་གཅིག་པས་ཀྱི་ཨ་ནི་ཐུགས་ཁུར་བཞེས་བྱས། ད་ལོ་གསུམ་ལྷག་ཕྱིན་པ་རེད་ཁ་ཅིག་ལོ་གསུམ་གསུམ་གཏན་འཁེལ་ཡང་དེ་སྔ་མའི་བདག་ཆེན་རིན་པོ་ཆེ་བཞུགས་པའི་སྐབས་ལ་རང་མཚན་རྟགས་བཀོད་བྱས་དེ་བྱས་གྲོས་ཆོད་གཏན་འཁེལ་གྲུབ་ཟིན་འདི་དེ་ལ་ཡང་འགྱུར་བ་འགྲོ་ཡ་ཡོད་མ་རེད་དེ་དེ་ཡིན་ན་ཡང་ནད་ཡམས་ཀྱི་རྐྱེན་པས་ད་ལོ་གཉིས་ཕར་འགྱངས་བྱེད་དགོས་བྱུང་བ་འདུག་སེ་ཡིན་པ་རེད་དེ་ཡིན་ན་ཡང་མ་འོངས་པ་ལ་ཡང་གང་ལྟར་ལོ་གསུམ་གསུམ་དེར་ཡང་འགྱུར་བ་གང་ཡང་འགྲོ་ཡ་མེད་པ་རེད། དེ་གང་ལྟར་ཡང་ཁྲི་འཛིན་བཞི་བཅུ་ཞེ་གཉིས་པས་ཐུགས་ཁུར་བཞེས་ནས་ཨེ་ནི་གཅིག་བསྟན་པའི་དོན་དག་ལ་ཡང་ཐུགས་ཁུར་བསྐྱེད་ཡ་རེད། ད་ག་ནང་བཞིན་དབང་ཆོས་གནང་ཡ་རེད། ཨེ་ནི་གང་ཅིའི་ཐོག་ལ་ཡང་དཔེ་མ་སྲིད་པ་ང་རའི་རེ་བ་ལས་ལྷག་ཙམ་ཅིག་གི་ཐུགས་ཁུར་གནང་བ་བྱུང་དེ་ཡིན་དུས་ཙམ་ན་སྙིང་ནས་རྗེས་སུ་ཡི་རང་དང་འབྲེལ་ནས་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་ཞུ་ཞུ་གི་ཡོད། ད་ད་ཆ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཡང་དེ་དེ་བཞིན་དུ་ཨེ་ནི་གཅིག། བསྟན་པའི་དོན་དག་ལ་ཡང་ཐུགས་ཁུར་བསྐྱེད་ཡག་རེད། ད་ག་ནང་བཞིན་གྱི་དབང་ཆོས་གནང་ཡག་རེད་གང་ཅིའི་ཐོག་ལ་ཡང་དེ་དེ་བཞིན་དུ་ཡོང་རྒྱུ་གི་རེ་བ་དང་ཡིད་ཆེས་བརྟན་པོ་ཡོད། མ་འོངས་པར་ད་ག་ནང་བཞིན་ཁྲི་འཛིན་རིམ་བྱོན་འཁོན་གདུང་རིམ་བྱོན་ཁྲི་པའི་མཚན་བཞེས་གནང་མཁན་ཚོས་ཀྱང་དེ་བཞི་དེ་བཞིན་དུ་ཚང་མས་ཡོང་ཡ་དང་ང་རའི་ངོས་ནས་ཅོག་ཙོའི་རེ་མཛོད་ཀྱི་ལམ་སྟོན་བརྒྱུད་ཞུ་ཡ་རེད། ད་ག་ནང་བཞིན་གྱི་དབང་ལུང་འབུལ་ཡ་རེད་དེ་ཚོ་ང་རས་གང་ཐོས་པ་དེ་ངེས་པར་དུ་དགའ་བཞིན་སྤྲོ་བཞིན་དུ་ཞུ་ཡ་ཡིན་ཅེས་ཐུགས་སུ་བཅོལ་ཡ་ཡིན།